གཏན་ཚིགས་ཀྱི་མཚན་ཉིད་འཆད་པ་ན་རྩོད་གཞི་ལ་ཕྱོགས་ཀྱི་སྒྲས་སྟོན་མི་རིགས། ཁྱད་པར་གྱི་ཆོས་ཕྱོགས་མ་གྲུབ་ན་རྟགས་དེ་ལ་དམིགས་ཏེ་སྒྲུབ་ན་སླར་ཡང་རྟགས་དགོད་པ་ལ་དོན་མེད་པའི་ཕྱིར། དེས་ན་ཆོས་ཅན་རང་མིང་གིས་བརྗོད་པར་རིགས་སོ་ཟེར་དེ་ཁ་ཅིག་གིས་འདོད་པ་དེ་རེད་བ་འོ། འདི་ལ་ག་ཚོད་ཡོད་ཟེར་ན་ཐལ་བ་གཉིས་ཡོད་རྟགས་དེ་ལ། ཐལ་བ་གཉིས་བཏང་བ་རེད་སུ་ལ་བཏང་བ་རེད། ཁ་ཅིག་གིས་རང་ལུགས་ལ་སུ་བཏང་བ་རེད་བ། རང་ལུགས་སྐད་ཆ་ག་རེ་ལབ་པ་ལ་བཏང་བ་རེད་ཟེར་ན་ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་ཞེས་ཚིག་འདི་ལབ་པ་དེ་ལ་བརྟེན་ནས་ཁྱོད་རང་ལབ་སྟངས་འགྲིག་གི་མི་འདུག་ཟེར་ལབ་པ་རེད་བ་འོ། འགྲིག་གི་མི་འདུག་མི་འགྲིག་པ་ག་རེ་ཟེར་ན་སྐྱོན་གཉིས་འདུག་བ། ག་རེ་བྱས་ཡོང་དུས་ས། ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་ཞེས་པའི་ཚིག་དེ་འགྲིག་གི་མི་འདུག་ཟེར་ལབ་པ་རེད། མི་འགྲིག་པ་ག་རེ་ཟེར་ན་ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་ཞེས་པ་དེ་རྟགས་ཚུལ་དང་པོ་གོ་ལ་ཕྱོགས་ཆོས་ཟེར་མིང་གཅིག་ལབ་འདུག་བ་ཁྱོད་རང་གིས་དེ་འགྲིག་གི་མི་འདུག་ཟེར་ལབ་པ་རེད། མི་འགྲིག་སྟེ་དེ་ལ་སྐྱོན་གཉིས་ཡོད་པའི་ཕྱིར་ཟེར་ལབ་པ་རེད། སྐྱོན་གཉིས་པོ་དེ་ག་རེ། བསྒྲུབ་བྱ་སྒྲུབ་པའི་ཆེད་དུ་རྟགས་བཀོད་མི་དགོས་པ་གཅིག་དང་ནི་རྟགས་ཚུལ་དང་པོ་འཆད་པ་དེའི་ཚེ་ན་རྩོད་གཞི་ལ་ཕྱོགས་ཀྱི་སྒྲས་སྟོན་མི་རུང་བ་དང་ཕྱོགས་ཚད་མས་མ་གྲུབ་པའི་ཕྱིར་གཅིག་རེད། ཁྱད་པར་གྱི་ཕྱོགས་མ་གྲུབ་ན་ཟེར་དགོས་སྐད་ཆ་གོ་དེ་རེད། འོ་ཕྱོགས་ཚད་མས་མ་གྲུབ་པའི་ཕྱིར་ཁྱད་གཞི་ཕྱོགས་ཚད་མས་མ་གྲུབ་པའི་ཕྱིར།

རྟགས་ཚུལ་དང་པོ་གྲུབ་གོ། སུས་ཁོ་སུ་ལ་བཏང་བ་རེད། ཁ་ཅིག་གིས་འདོད་པ་ག་རེ་ལབ་ན། རྟགས་ཚུལ་དང་པོ་ལ་ཆོས་ཅན་གྱི་ཆོས་སུ་ལབ་སོང་ན། མིག་ཤེས་ཀྱི་གཟུང་བྱ་དེ་ཆོས་ཅན་གྱི་ཆོས་རེད། སྒྲ་རྟག་པར་སྒྲུབ་པ་ཆོས་ཅན་གྱི་ཆོས་རེད་ཡིན་ཏེ། མཐུན་དཔེ་ཆོས་ཅན་གྱི་ཆོས་ཡིན་པའི་ཕྱིར་མཐུན་དཔེ་ཆོས་བུམ་པའི་ཆོས་ཡིན་པའི་ཕྱིར་ཟེར་འདི་འདྲ་ལབ་པ་རེད་བ། ད་དེ་ཡིན་དུས་རྟགས་ཚུལ་གསུམ་གྲུབ་པ་ག་རེ་བྱས་པ་རེད། རྟགས་ཚུལ་དང་པོ་དེ་གྲུབ་པར་བྱེད་ཨ་ནི། རྟགས་ཚུལ་དང་པོ་གྲུབ་པར་བྱེད་ད་རྟགས་ཚུལ་གཉིས་པ་ག་པར་གྲུབ་པ་རྟགས་ཚུལ་གཉིས་པ་གྲུབ་ན་གསུམ་པ་གྲུབ་གྲུབ་པ་རེད་རྟགས་ཚུལ་གཉིས་པ་ག་པར་གྲུབ་པ། མིག་ཤེས་ཀྱི་གཟུང་བྱ་ཁོ་རང་གིས་ནི་ད་ག་རང་ལ་བཤད་དགོས་རེད་མ་གཏོགས་ས་ཞིང་རྟགས་གཞན་དག་བཀོད་སོང་ན་དེ་འདྲས་མ་རེད་ཕྱོགས་ཆོས་གྲུབ་ས་གོ་ལ་རྗེས་ཁྱབ་མ་གྲུབ་རྗེས་ཁྱབ་གྲུབ་ས་གོ་ལ་ཕྱོགས་རྟགས་ཚུལ་དང་པོ་གྲུབ་ས་གོ་ལ་གཉིས་པ་མ་གྲུབ་གཉིས་པ་གྲུབ་ས་གོ་ལ་གསུམ་ད་ལྟ་ཚུལ་གསུམ་ཡིན་མཁན་གཅིག་བཞག་དགོས། མིག་ཤེས་ཀྱི་གཟུང་བྱ་དེ་སྒྲ་རྟག་པར་སྒྲུབ་པར་བྱེད་པའི་རྟགས་ཚུལ་དང་པོ་གྲུབ་སོང་ན། ཨོ་ཧོ། སྒྲ་རྟག་པར་སྒྲུབ་པར་བྱེད་པའི་ཚུལ་གསུམ་ཡིན་མཁན་རྟགས་ཡང་དག་མ་ཡིན་མཁན་གཅིག་བྱ་དགོས་པ་མ་ཡིན་པ་དང། མ་ཡིན་ན་མིག་ཤེས་ཀྱི་གཟུང་བྱས་སྒྲ་རྟག་པ་དང་མི་རྟག་པར་སྒྲུབ་པ་ལ་གཉིས་ཀ་ལ་མི་ལྡན། མི་འགོད་དོ། དེ་མི་འགོད་ལ། དེ་མི་འགོད་ན་ཚུལ་གསུམ་ལ་ཡང་དག་གི་ཁྱད་པར་སྒྲུབ་པ་མི་འོས་སྒྲ་རྟག་པ་དང་མི་རྟག་པ་གཉིས་འགལ་བ་ཡིན་པའི་ཕྱིར།

རང་ལུགས་ལ་ཁས་ལེན་མེད་ན། ཚུལ་གཉིས་པ་གྲུབ་པ་དང། མིག་ཤེས་གཟུང་བྱའི་རྟགས་ཀྱིས་སྒྲ་རྟག་པར་སྒྲུབ་པར་བྱེད་པའི་ཚུལ་གཉིས་པ་དེ། ད་ཨ་ནི་གང་ལྟར་གཅིག་དེ་འདྲས་ཟེར་འདུག་བ་དེ་འདྲ་དེ་ལ་གར་དུ་ཆོས་ཅན་དེ་ཆས་ཁྱབ་པ་ཡི་ཟེར་ལབ་ན་རྟགས་ཚུལ་དང་པོ་ལ་ཆོས་ཅན་གྱི་ཆོས་ལབ་ན། དེ་ནས་ཆོས་ཅན་གྱི་ཆོས་ཡིན་པར་གྲུབ་སོང་ན་རྟགས་གང་དང་གང་ཡིན་ན་ཡང་ཁོ། རྟགས་དེ་ཚུལ་དང་པོ་ཡིན་ཟེར་དགོས་རེད་དགོས་ཏེ་ཆོས་ཅན་གྱི་ཆོས་སུ་གྲུབ་པ་དེ་ཁྱོད་རེ་རྟགས་ཚུལ་དང་པོ་ལ་བཞག་གི་འདུག་བ། ད་ཆོས་ཅན་གྱི་ཆོས་སུ་གྲུབ་སོང་ན། རྟགས་ཚུལ་དང་པོ་ཟེར་ལབ་བཞག་རྒྱུ་རེད། རེད་བ། ཆོས་ཅན་གྱི་ཆོས་ལབ་སོང་ན། ད་རྟགས་ཚུལ་དང་པོ་ལ་རེད་ད། རྟགས་ཚུལ་དང་པོ་ལ་ཆོས་ཅན་གྱི་ཆོས་ལབ་སོང་ན། ཆོས་ཅན་གྱི་ཆོས་སུ་གྲུབ་ན། རྟགས་གང་དང་གང་ཡིན་ན་ཁོ་ལ་རྟགས་ཁོ་ཕྱིར་ཟེར་དོན་དེ། ཆོས་ཅན་རྟགས་དེ་གི་ཆོས་ཅན་གྱི་ཆོས་སུ་གྲུབ་ན། རྟགས་དེ་ལ་རྟགས་ཚུལ་དང་པོ་གྲུབ་པས་ཁྱབ་ཟེར་དགོས་རེད། ཁྱབ་ན་མིག་ཤེས་ཀྱི་གཟུང་བྱ་ཆོས་ཅན

ཡིན་པ་ད་ག་རེ་ཟེར་ན་མིག་ཤེས་ཀྱི་གཟུང་བྱ་གོ། མིག་ཤེས་ཀྱི་གཟུང་བྱ་དང་སྒྲ་གཉིས་པོ་དེ་རྟག་པར་ཆོས་མཐུན་མཁན་རེད་ཆོས་མི་མཐུན་མཁན་རེད། མི་མཐུན་མཁན་ཡིན་ཙང་མི་མཐུན་དཔེ་རེད་སོང་ང། འདུག་ཅེ་སྒྲ་ཆོས་ཅན་རྟག་སྟེ་མིག་ཤེས་ཀྱི་གཟུང་བྱ་ཡིན་པའི་ཕྱིར་དཔེར་ན། དེ་ག་རེ་ཟེར་ས། མིག་ཤེས་ཀྱི་གཟུང་བྱ་ཟེར་སོང་ན་མཐུན་དཔེ་ལ་བཀོད་པ་རེད་བཀོད་ཡོང་དུས་དཔེར་ན་ཟེར་ཡོང་དུས་མཐུན་དཔེ་ལ་བཀོད་འགྲོ་བ་རེད་བ།

སྒྲ་དང་དེ་བ་ཅན་ནམ་མཁའ་སྙིང་པོ་དེ་མི་རྟག་པ་ཡིན་པ་ཆོས་མི་མཐུན་པ་ཡིན་ད་ཁོ་མི་མཐུན་དཔེ་ལ་འགྲོ་བ་རེད་པ་འོ་དུག་ཟེར་ན་བུམ་པ་དེ་སྒྲ་རྟག་པ་སྒྲུབ་པའི་ཆོས་མི་མཐུན་དཔེ་ཡིན་ཟེར་ལ་ད་ལྟ་དེ་འདྲ་ཅིག་བཀོད་སོང་ན་མཐུན་དཔེ་རེད་འགྲོ་བ་རྟགས་མ་བཀོད་སོང་ན་མཐུན་དཔེ་རེད་འགྲོ་བ་རེད་འོ་དུག་ཟེར། སོ་སོ་ཡང་དག་གི་ཁྱབ་པ་སྒྲུབ་པའི་ནུས་པ་མེད་པར་འགྱུར་རོ་ཞེ་ན་ཉེས་པ་མེད་དེ།